དེ་རིང་རྒྱ་ནག་གཞུང་གིས་དུས་རབས་གསར་པའི་ནང་རྒྱ་ནག་དམར་ཤོག་ཚོགས་པས་བོད་རང་སྐྱོང་ལྗོངས་ཟེར་བར་འཛིན་པའི་སྲིད་ཇུས་སྐོར་གྱི་རྒྱབ་ཤ་དཀར་པོའི་ཡིག་ཆ་ཞིག་འདོན་སྤེལ་བྱས་འདུག་པ་དང། དེའི་ནང་བོད་རང་སྐྱོང་ལྗོངས་ཟེར་བའི་ནང་ལོ་རེའི་ཐོན་སྐྱེད་ཀྱི་ཡོང་འབབ་རྒྱ་མིའི་སྒོར་མོ་ཐེར་འབུམ་ཉིས་བརྒྱ་བཅུ་གསུམ་ལྷག་བསླེབས་ཡོད་པ་སོགས་སྐབས་བཅོ་བརྒྱད་པའི་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་བསླེབས་པ་ནས་བཟུང་བོད་རང་སྐྱོང་ལྗོངས་ནང་སྔར་བྱུང་མྱོང་མེད་པའི་ཡར་རྒྱས་དང་བཟང་ཕྱོགས་ཀྱི་འགྱུར་ལྡོག་ཆེན་པོ་ཕྱིན་ཡོད་སྐོར་བརྗོད་པ་མ་ཟད་བོད་ནང་གི་བོད་མི་རྣམས་ལ་ཆོས་དད་རང་དབང་དང་སྐད་ཡིག་ཐོབ་ཐང་ཚད་ལྡན་ཡོད་ལུགས། ལྷག་པར་མཐོ་སྒང་གི་རང་བྱུང་ཁོར་ཡུག་ལ་བདག་གཅེས་ཀྱི་ལམ་ལུགས་གོང་འཕེལ་འགྲོ་བཞིན་པ་སོགས་ཀྱི་འཁྱོག་བཤད་བྱས་འདུག་འདི་ག་རླུང་འཕྲིན་ཁང་ནས་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་རྒྱབ་ཤ་དཀར་པོ་དེའི་སྐོར་ལ་བཀའ་འདྲི་ཞུས་སྐབས། ད་ཐེངས་ང་ཚོ་རྒྱ་ནག་དང་དེ། རྒྱ་གར་བར་ལ་རེད་ཡང་མིན་ན་བོད་དང་རྒྱ་གར་བར་ལ་ཆུ་ཚོད་ཀྱི་ཁྱད་པར་དེ་མ་གཏོགས་ང་ཚོ་དེའི་ཚོགས་འདུ་ཚོགས་ཡག་གི་དུས་ཚོད་དང། ཕ་གི་གི་ཤོག་བུ་དཀར་པོ་སྟོན་ཡག་གི་དུས་ཚོད་དེ་ཉེ་བོ་ཉེ་བོ་ཆགས་ཡོད་དུས་ཙམ་པ་ནང་དོན་ག་རེ་ཡོད་མེད་ད་ལྟ་ལྟ་ཡག་བྱུང་མ་སོང། ཡིན་ནའི་དེ་འདྲ་ཞིག་སྟོན་གྱི་ཡོད་པ་དེ་ང་ཚོ་ཤེས་ཀྱི་ཡོད་རེད་ད་ཤོག་བུ་དཀར་པོ་ག་ཚོད་སྟོན་ནའི་མ་སྟོན་ནའི་དོན་དག་དངོས་ཡོད་དེ་བོད་ནང་ལ་ཡོད་མཁན་གྱི་བོད་མི་འདི་གས་དེ་དངོས་གནས་དྲང་གནས་ཅིག་ཚོར་བ་གི་སེམས་ཀྱི་ཚོར་བ་གི་ཐོག་ནས་སྐྱིད་པོ་ཡོད་རེད་ཡོད་མ་རེད་ཨ་ནི་འཚོ་བའི་གི་ཐོག་ནས་གནས་སྟངས་ཏོག་ཙམ་ཡར་རྒྱས་ཕྱིན་ཡོད་པ་ཡིན་ནའི་དེ་ཙམ་ཅིག་གིས་འགྲིག་གི་ཡོད་རེད་ཡོད་མ་རེད་ཟེར་ཡག་གི་དྲི་བ་འདི་ལ་གཏུགས་ཡོང་གི་ཡོད་རེད་དེ་ཡིན་དུས་ཙམ་པ་ལ།